དེ་ཡང་སེམས་བསྐྱེད་ཀྱི་བློ་ལྟ། བཅོས་མ་ཚུན་ཆད་ཀྱི་སེམས་འབའ་ཞིག་རྒུད་པས་དེ་ཡང་སེམས་བསྐྱེད་ཀྱི་ཉམས་མྱོང་ཡོད་པ་རྣམས་ལ། ད་སེམས་བསྐྱེད་ཟེར་ན་བྱང་ཆུབ་ཀྱི་སེམས་ཟེར་གཅིག་པ་རེད་མཁྱེན་སོང་ང། གཞུང་ཆེན་པོ་དེ་ཚོའི་ནང་ལ་སེམས་བསྐྱེད་གསུངས་ཡོད་རེད། བྱང་ཆུབ་ཀྱི་སེམས་འདི་རེད། ཀུན་རྫོབ་བྱང་ཆུབ་ཀྱི་སེམས། འོ་ད། དེ་ལ་གཅིག་གོ་བ་ཡོད་ནས་ཉམས་མྱོང་ཡོད་མཁན་ཡིན་ན། དེ་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་ཞེས་སོགས་ཚིག་ཉུང་ངུས་གསལ་བཏབ་ཀྱང། ཁོ། བཅོས་མ་མ་ཡིན་པ་དེ་སྐྱེས་ཡོང་བ་རེད་བ། ཚིག་ཉུང་ཉུང་གཅིག་གི་ཐོག་ནས་ཕ་གི་མ་གྱུར་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་ཡག་གི་ཚིག་དེ་སླེབས་ཡོང་དུས། བྱང་ཆུབ་ཀྱི་སེམས་ཡང་མངོན་དུ་གྱུར་ཡོང་གི་རེད། སེམས་དེ་སྐྱེས་ཡོང་གི་རེད། དེ་ནས། གོ་བ་ཡོད་མཁན་གཅིག་ཡིན་ན། ཆོག་མོད། ལས་དང་པོ་བ། ལས་དང་པོ་བ་ལ། དེ་ཙམ་གྱིས་ཡིད་འགྱུར་མི་ཐོན་པས། དལ་འབྱོར་དོན་ཆེ་རྙེད་དཀའ་ནས་བརྩམས་ཏེ་རིམ་བཞིན་གསལ་བཏབ་ན། ད་ཁ་སང་ཞུས་པ་ནང་ལྟར་རེད་བ་མར་དལ་འབྱོར་རྙེད་དཀའ་ནས་མར་བརྩམས་ནས་ག་ལེར་མར་བང་བསྒྲིགས་ནས་རིམ་པ་དེ་མར་བང་བསྒྲིགས་ནས། ཨ་ནི་སེམས་བསྐྱེད་ཀྱི་བར་དུ་མར་བསམ་བློ་བཏང་ནས་དེ་ནས་སེམས་བསྐྱེད་ན། འདིར་དེ་ནས་རིམ་བཞིན་གསལ་བཏབ་ན་བྱང་ཆུབ་ཀྱི་སེམས་ཀྱི་དམིགས་རྣམ་ལ་ཡིད་འགྱུར་ཐོན་འོང། དེ་ཡང་ལམ་རིམ་ཙམ་མ་ཟད་རང་རེ་རི་བོ་དགེ་ལྡན་པ་རྣམས་ཀྱིས་དབང། ལུང། ཁྲིད་སོགས་གང་འཆད་ནའང་ཁ་སང་ཞུས་པ་ཡིན་པ། སྔོན་འགྲོ་ཀུན་སློང་བཅོས་སྐབས་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་ཆ་ཚང་བ་རེ་འབྱུང་བ་དང། ཐ་ན་སྨོན་ལམ་ལྟ་བུ་ཙམ་ལའང་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་མདོར་བསྡུས་པ་རེ་མ་ཚང་བ་མེད་པ་འབྱུང་བ་འདི་རང་ཅག་བཀའ་གདམས་གསར་རྙིང་གི་འདི་ནི་བསྟན་པའི་ཁྱད་ཆོས་བླ་ན་མེད་པ་ཡིན་ཞེས་བདག་གི་བླ་མ། དྭགས་པོ་འཇམ་དཔལ་ལྷུན་གྲུབ་རིན་པོ་ཆེ་ཡང་ནས་ཡང་དུ་གདམས་པར་མཛད་པས་ཁྱེད་བསྟན་པའི་ཐུགས་ཁུར་ཐེག་པ་རྣམས་ཀྱིས་དེ་ལྟར་སློབ་པར་མཛད་དགོས། མཁྱེན་སོང་ང་ད། འོན་ཀྱང་ཚེ་དབང་ལྟ་བུ་བྱེད་སྐབས་དལ་འབྱོར་དོན་ཆེན་རྙེད་དཀའི་སྐོར་ཙམ་ལས་མི་རྟག་པའི་སྐོར་སོགས་རྟེན་འབྲེལ་གྱི་གནད་འཆུག་དོགས་མི་གསུང་བ་ཕྱག་ལེན་ཡིན། ད་ཇི་ལྟར་བྱས་ན་སྐྱེས་བུ་གསུམ་གྱི་ལམ་དང་མཐུན་པའི་ཀུན་སློང་བཅོས་ཚུལ་མར་ཅིག་འཆད་པའི་སྒང་ལ། སྐྱེས་བུ་གསུམ་གྱི་ལམ་དང་མཐུན་པ་བྱེད་དགོས་རེད། རེད་དེ། མཚམས་མཚམས་དམིགས་བསལ་ལ། སྤྱིར་བཏང་ཟེར་ཅིག་དང་ཡང་དམིགས་བསལ་ཟེར་ཅིག་ཡོད་རེད་བ། དམིགས་བསལ་ལ། ཨ་ནི་ཚེ་དབང་གནང་བའི་ཁ་ཐུག་ལ། དལ་འབྱོར་རྙེད་དཀའ་བྱས་དེ་ནས་འཆི་བ་མི་རྟག་པ། འཆི་བ་མི་རྟག་པ་བཤད་བསྡད་ན། ཚེ་དབང་ཟེར་དུས་ད་སྒང་གས་ཚེ་རིང་པོར་བྱེད་ཀྱི་ཡིན་བསམ་པ་བྱེད་རེད་བ་ད། དལ་འབྱོར་གྱི་ལུས་རྟེན་ནི་ཕར་རིང་དུ་འཚོ་ཡ་ཆོས་བསྒྲུབ་པའི་རྟེན། ད་ཕར་རིང་པོ་འཚོ་ཡ་ཡིན་བྱས་ནས་སྒང་གའི་ལོགས་ཀྱིས་གཟབ་གཟབ་གཟིག་གཟིག་འདྲ་པོ་བྱས་ནས། ཉན་བསྡད་ཡོད་སྒང་ག་ད་ཁྱེད་རང་ཤི་གི་རེད་ད་དེ་རིང་ནས་ཤི་ས་རེད་ཟེར་མང་པོ་སྐད་ཆ་བཤད་བསྡད་ན་ཡང་རྟེན་འབྲེལ་འཆུག་ཡ་འདྲ་པོ་ཞིག་ཁ་ཤས་རྣམ་རྟོག་ལངས་ཡ་འདྲ་པོ་དེ་འདྲ་ཡོང་གི་ཡོད་རེད། རོགས་པ་དང། དེ་ཡིན་དུས་ད་དེ་མ་བཤད་ཡ་ཕྱག་ལེན་ཡིན་གསུངས་པ་རེད། ཚེ་དབང་གི་སྐབས་རེད་ད་དེ་མ་ཡིན་པས། ད་དབང་དང་རྗེས་གནང་དང་ཁྲིད་ག་ཁྲིད་གཅིག་ཡིན་པ་ཡིན་ན་ཡང་ད་དལ་འབྱོར་རྙེད་དཀའ་ནས་མར་བྱས་ནས་ཕར་སེམས་བསྐྱེད་ཀྱི་བར་བྱས་ནས་སྐྱེས་བུ་གསུམ་གྱི་ལམ་རིམ་འགྲོས་དང་མཐུན་པའི་དེ་ནས། ཕ་གིའི་ཀུན་སློང་བཅོས་ཡ་དེ། ད་ཕ་གིའི་སྙན་བརྒྱུད་ཀྱི་ཕྱག་ལེན་ཡིན་གསུངས་པ་རེད། ཐུན་མོང་མ་ཡིན་པའི་ཁྱད་ཆོས་ཡིན་གསུངས་པ་རེད་ད། ཕྱག་ལེན་ཡིན། འདིར་བཀའ་ཆོས་པ་དག་ལས། རོགས་པ་དང་འདིར་བཀའ་ཆོས་པ་དག་ལས། ལ་ལས་ནི་ཐོས་ན་སྐལ་བ་བཟང་བཟང་ལྟ་བུ་ཡིན། ཉམས་ལེན་ནི་མི་ནུས་སྙམ་ནས་འོང་བ་ཡང་ཡོད། ད་བཀའ་ཆོས་ཞུ་ག་ཡོང་མཁན་ག་ས་ག་ནས་ཕྱོགས་ག་ས་ག་ནས་ཕེབས་མཁན་མི་འདྲ་བ་མང་པོ་ཡོད་རོགས་པ་དང་དེ་ཡིན་ད་དེའི་ནང་ནས་ད་སོ་སོས་སོ་སོའི་བསམ་བློ་བཏང་སྟངས་དེ་འགའ་ཤས་ཀྱིས་ལ་ལས་བྱས་རོགས་པ་དང

ཉན་ག་ཡོང་གི་རེད་བ། ཡིན་ན་ལམ་རིམ་ཞུས་ནས་ང་གྲོང་ཆོག་འགྲོ་དགོས་བསམ་མཁན་ཡོང་གི་མ་རེད་བ། དེ་ནས་ཨོ་དེ་ཡིན་ཙང། དེ་ནས། གྲོང་ཆོག་བྱེད་སྙམ་པ་སོགས་ནི་མི་འབྱུང། དེ་མིན་དབང་ཆེན་སོགས་ལ་ཡིན་ན་འདི་ཞུས་ནས་སྔགས་འདྲེན་པ་སོགས་ཀྱིས་འདྲེ་གདོན་འདུལ་བའི་ནུས་པ་ཐོན་པ་དང། ནད་གདོན་གཞིལ་བ་དང་ཨ་ནི་ནོར་སྒྲུབ་དབང་སྡུད་སོགས་བྱེད་བསམ་པ་དང། འགའ་ཞིག་གིས་ནི་ཐོས་རྒྱ་གང་ཆེ་ཞིག་བྱེད་དེ།

འགྲོ་ས་དྲག་འདྲ་བོ་དེ་སོག་ཡུལ་ཡིན་པ་འདྲ། ཆོས་ཕ་གི་སྟེ། དེ་ནི། དེ་ནི་སོག་ཡུལ་སོགས་སོག་ཡུལ་སོགས་སུ་ཚོང་བྱེད་སར་འགྲོ་བར་སྣང་མོད། དེ་དག་ནི་ཆོས་ལ་བརྟེན་པའི་སྡིག་པ་ཚབས་པོ་ཆེ་གསོག་པ་ཡིན། ད་དེ་ཚོ་སྡིག་པ་ཆེན་པོ་རེད་གསུངས་འདུག་བ། དེ་ནི། ད་ཀུན་སློང་འདི་གིས་མ་ཆོག་བ་རེད་བ་ད། ཆོས་བྱས་ནས། ད་ཉམས་སུ་བླང་གི་ཡིན་ཟེར་ཡག་གི་བསམ་བློ་དེ་མེད་པ་བྱས། དབང་ཞུས་ནས།

ཟུང་འཇུག་གི་གོ་འཕང་བསྒྲུབ་ཡ་ལ་བེད་སྤྱོད་བྱེད་དགོས་རོ། དབང་ཟེར་ཡག་དེ་ཚོ་སྔགས་ཀྱི་དེ་ཚོ་རོགས་པ་དང་དེ་མ་བྱས་པ་ཅི་ཚེ་འདི་གི་ཕ་གི་བསྒྲུབ་ཡ་ལ་ཆ་རྐྱེན་བྱས་ན་ད་དེ་ཉེས་པ་ཆེན་པོ་ཕར་ཆོས་ལ་བརྟེན་པའི་སྡིག་པ་ཆེན་པོ་རེད་གསུང་བ་རེད། དེ་ནས་ཚོང་བྱེད་སར་འགྲོ་བ་སྣང་མོད་དེ་དག་ནི་ཆོས་ལ་བརྟེན་པའི་སྡིག་པ་ཚབས་པོ་ཆེ་གསོག་པ་ཡིན་ཏེ་སྟོན་པ་སངས་རྒྱས་ཀྱིས་ཐར་པ་དང་ཐམས་ཅད་མཁྱེན་པ་སྒྲུབ་པའི་ཐབས་སུ་གསུངས་པ་རྣམས་ཚེ་འདིའི་དོན་དུ་ཁྱེར་བ་རྒྱལ་པོ་ཁྲི་སྟེང་ནས་ཕབ་སྟེ་ཕྱག་དར་གྱི་ལས་བཅོལ་བ་དང་མཚུངས་པ་ཡིན་ནོ། དེ་ལྟར་སྔར་བྱས་པའི་ཀུན་སློང་ངན་པ་རྣམས་ཡོད་པར་སྣང་ན། ད་སོ་སོས་སོ་སོ་ལ་བསམ་བློ་བཏང་ནས་ཀུན་སློང་ངན་པ་དེ་ཚོ་གལ་སྲིད་ཡོད་པ་ཡིན་ན། ཨ་ནི་ཕར་དོར་དགོས་རེད། རེད་པ་དང། དོར་ན་དོར་ཆོག་ཆོག་རེད་པ་སོ་སོའི་སེམས་ཀྱིས་ལམ་སང་ཕར་དོར་དགོས་རེད། དེ་ནས། ཕར་དོར་ནས་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་སའི་ལེགས་པར་བཏབ་ནས་གསན་པར་ཞུ། དེས་ཀུན་སློང་བཅོས་པའི་སྐོར་གསུངས་ནས། དངོས་གཞི་གསན་པར་བྱ་བའི་ཆོས་སུ་ད་ཀུན་སློང་བཅོས་ཚུལ་དེ་བསྒྲིགས་སོང་བ། ཁ་སང་ཞུས་པར་དེ་རིང་ཞུས་པ་རེད་ད་འདི་ན་ནི་གསལ་ཐག་ཆོད་གསུང་གི་འདུག་བ། འདི་ནི། ད་གསན་བྱ་དམ་པའི་ཆོས་ནི། དེ་ལ་དང་པོ་ཉམས་སུ་བླང་བྱའི་ཆོས་ཀྱང་སྟོན་པ་སངས་རྒྱས་ཀྱིས་གསུངས། པཎྜི་ཏ་རྣམས་ཀྱིས་བཤད་པས་གཏན་ལ་ཕབ། གྲུབ་པའི་དབང་ཕྱུག་ཆེན་པོ་རྣམས་ཀྱིས་བསྒོམས་པས་ཉམས་རྟོགས་ཐུགས་རྒྱུད་ལ་འཁྲུངས་པ་ཞིག་ལ་ཉམས་ལེན་བྱེད་དགོས་ཅེས། ད་ང་ཚོས་ཉམས་ལེན་བྱེད་ཡག་གི་ཆོས། རེད་པ་ད་ཆོས་དེ་ག་འདྲས་ཅིག་དགོས་ཀྱི་རེད་ཟེར་ན། ཆུ་འགོ་གངས་ལ་ཐུག་པ་ན་ད་སངས་རྒྱས་ཀྱི་གསུང་བྱ་ཡ་ཅིག། ཡར་གཏུགས་ན། ཡར་གཏུགས་ན་སངས་རྒྱས་ལ་ཐུག་འགྲོ་ཡ་ཅིག། ཨ་ནི་པཎྜི་ཏ་ཚོ་གིས་བི་ག། རེད་པ་ད་གཏན་ལ་ཕབ་ནས་རིགས་པའི་རྣམ་གྲངས་མཐའ་ཡས་པའི་འདྲ་བ་རེ་གང་བྱེད་པའི་གཏན་ལ་ཕབ། གྲུབ་པའི་དབང་ཕྱུག་ཆེན་པོ་ཚོས་ཆོས་དེ་ཉམས་སུ་བླངས་ནས་རྟོགས་པ་བི་ག། རྒྱུད་ལ་བི་ཅི་རུ་ཏ། སྐྱེས་པ། སྐྱེ་ཡ་ཡོད་པ། སྐྱེས་པ། འོ་ད་དེ་འདྲ་གི། ཆོས་ཅིག། ད་ཉམས་སུ་བླང་དགོས་རེད། ཉམས་ལེན་བྱེད་དགོས་ཅེས། གཞན་དུ་སངས་རྒྱས་ཀྱིས་མ་གསུངས་པ། མཁས་གྲུབ་གཞན་གྱིས་མ་ཤེས་པའི་མན་ངག་ཟབ་ཟེར་བ་ཅི་ཙམ་བསྒོམས་པའི་འབྲས་བུ་ཡང་སངས་རྒྱས་ཀྱིས་ཀྱང་མ་རྙེད་པ། གཞན་ལ་མ་གྲུབ་པ་ཞིག་འོང་ཉེན་ཡོད། ད་སངས་རྒྱས་ཀྱིས་མ་གསུངས་ཡ། མཁས་གྲུབ་པའི་པཎྜི་ཏ་ཚོ་གིས་པའི་གཏན་ལ་མ་བབས་པ། ད། དེ་འདྲའི་གཅིག་གིས་པའི་ཆོས་གཅིག་ཡིན་ན། ད་ཆོས་ག་ཚོད་ཀྱི་པའི། རྫིག་རྫིག་པོ་ཟབ་ཟབ་པོ་ཡིན་ཟེར་ཡ་འདྲ་བོ། སྐད་གྲགས་ཆེན་པོ་ག་འདྲ་གཅིག་ཡིན་ནའི། དེ་རིང་ཉམས་སུ་བླངས་ན་སང་ཉིན་སངས་རྒྱས་འགྲོ་གི་ཟེར་ཡ་འདྲ་བོ་གཅིག་ཡིན་པ་ཡིན་ནའི། ད་དེ། ཕན་ཐོགས་ཡོག་མ་རེད་གསུངས་རེད། ཕན་ཐོགས་འདྲ་པོ་རེད་ད་གང་ཅི་དེ་གི། ད་དེ་ཉམས་སུ་བླངས་ན་སངས་རྒྱས་ཀྱིས་བི་ག་མ་བརྙེས་ཡག་གི་རྟོགས་པ་ཅིག་སྐྱེ་མདོག་ཁ་བོ་རེད། སངས་རྒྱས་ཀྱིས་མ་བརྙེས་ཡག་གི་རྟོགས་པ་ཅིག་སྐྱེས་ན་ད་རྟོགས་པ་ཡག་སྐྱེས་ཡོག་མ་རེད་བ། སངས་རྒྱས་ཡོན་ཏན་ཀུན་རྫོགས་ཟེར་ཡོན་ཏན་ཡིན་པའི་ཤུལ་གུ་སངས་རྒྱས་ལ་རྫོགས་བསྡད་ཡོག་རེད། ད་གཞི་དེ་རེད། དེས་ན། འབྲས་བུ་ཡང་སངས་རྒྱས་ཀྱིས་ཀྱང་མ་བརྙེས་པ་གཞན་ལ་མ་གྲུབ་པ་ཞིག་འོང་ཉེན་ཡོད། དེ་ཡིན་དུས་ང་ཚོའི་ནང་པ་སངས་རྒྱས་པའི་ཆོས་ལ་བཟོ་བཅོས་བྱ་ཡ་ཡོད་མ་རེད། ལམ་གི་པའི་གཤེགས་པའི་ཤུལ་ཅིག་ཡོད་ར་བ་ན་འདས་མ་འོངས་ད་ལྟ་དུས་གསུམ་གི་པའི་སངས་རྒྱས་དང་རྒྱལ་སྲས་བྱང་ཆུབ་སེམས་དཔའ་ཕེབས་པའི་ཤུལ་གི་ལམ་དེ་གཅིག་པ་གཅིག་རྐྱང། འདས་པ་ཡིན་ནའི་ད་ལྟ་བ་ཡིན་ནའི་མ་འོངས་པ་ཡིན་ན་ཡང་སངས་རྒྱས་ག་ཚོད་ཅིག་བྱོན་བསྐལ་པ་འདི་ལ་སངས་རྒྱས་སྟོང་གཅིག་བྱོན་པ་རེད་དེའི་རྗེས་ལ་ཡང་མང་པོ་ཕེབས་ཀི་རེད་དེ་གང་ག་ལོག་གི་ལམ་གཅིག་པ་རེད། ལམ་རིམ་འདི་རེད། དེ་མ་གཏོགས་སངས་རྒྱས་རེ་རེ་ཕེབས་ཡོང་སྒང་ཡང་ལམ་བཟོ་ལྟ་མི་འདྲ་བ་རེ་རེའི་ཕ་ཆེ་མེ་སྲོལ་གསར་མ་ཅིག་རེད་པ་ད་དེ་འདྲས་ཡོད་མ་རེད་ལམ་གཅིག་པ་གཅིག་རྐྱང་རེད། གང་ག། འདི་རེད། ཉམས་སུ་བླང་བྱའི་ཆོས་ལ་རང་གིས་བརྟག་ཅིང་དཔྱད་དགོས་ཏེ། ད། དཔྱད་པ་བྱེད་ཡ་གཙོ་བོ་དེ་ཆོས་ལ་བརྟག་ཅིང་དཔྱད་དགོས་རེད། སོ་སོ་དང་པོ་ཆོས་ཉམས་སུ་བླངས་ཡོང་དུས་ཉམས་སུ་བླང་བྱ་གི་ཆོས་དེ་ཆོས་རྣམ་དག་ཅིག་རེད་འདུག་མི་འདུག་ཆོས་དེ་ཕ་གི་ཆ་ཚང་བ་དང་བའི་མ་ནོར་བ་ཞིག་རེད་འདུག་མི་འདུག་བརྟག་དཔྱད་བྱེད་དགོས་རེད། རྗེ་ས་སྐྱ་པཎ་ཌི་ཏས། རྗེ་ས་སྐྱ་པཎ་ཌི་ཏ་ཀུན་དགའ་རྒྱལ་མཚན་ནི་དཔལ་ལྡན་ས་སྐྱའི་ཁྲི་པ་ལྔ་པ་དང། ས་སྐྱ་གོང་མ་རྣམ་ལྔའི་ཡ་གྱལ་བདག་ཉིད་ཆེན་པོ་འདི་ཉིད་ཡབ་འཁོན་དཔལ་ཆེན་འོད་པོ་དང་ཡུམ་མ་གཅིག་གར་ཕུ་མ། ཉི་ཁྲི་ལྕམ་གཉིས་ཀྱི་སྲས་སུ་རབ་བྱུང་གསུམ་པའི་ཆུ་སྟག། ཕྱི་ལོ་གཅིག་སྟོང། ཆིག་བརྒྱ་བརྒྱད་ཅུ་གྱ་གཉིས་ལོར་གཙང་དུ་སྐུ་འཁྲུངས། ས་སྐྱ་པཎ་ཌི་ཏ་གཙང་ལ་འཁྲུངས་ཡིན་པ་རེད་བ། མཐར་དགུང་ལོ་བདུན་ཅུ་པར་རབ་བྱུང་བཞི་པའི་ལྕགས་ཕག། ཕྱི་ལོ་གཅིག་སྟོང། ཕྱི་ལོ་གཅིག་སྟོང་ཉིས་བརྒྱ་ལྔ་བཅུ་ང་གཅིག་ལོར་ཧོར་ཡུལ་དུ་ད་སོག་ཡུལ་ལ་དགོངས་པ་རྫོགས་ས་དེ་དེ་ཡིན་པ་རེད་བ་ས་སྐྱ་པཎ་ཌི་ཏ་ཟེར་ཡོང་དུས་བསམ་གྱིས་མི་ཁྱབ་པ་ཅིག་ཕེབས་ཡོད་རེད་བ་ད་ཁོང་དེ་རེད། ཧོར་ཡུལ་དུ་སྐུ་གཤེགས་འོ་ད་དེ་གི་གསུང་དེ་རེད། གསུང་ག་རེ་རེད་ཟེར་ན་རྟ་དང་ནོར་བུ་ལ་སོགས་པའི་ཅུང་ཟད་ཙམ་གྱི་ཉོ་ཚོང་ལའང་ཀུན་ལ་འདྲི་ཞིང་བརྟགས་ནས་དཔྱོད། ཚེ་འདིའི་བྱ་བ་ཅུང་ཟད་ལ་དེ་ལྟའི་འབད་པ་བྱེད་པ་མཐོང། ད་བོད་ལ་ཡིན་ན་རྟ་ཉོ་ཚོང་ཞེ་དྲག་བྱེད་ཀྱི་ཡོད་རེད་བ། དེའི་སྔོན་སྔོན་སྔོན་ལ་བའི་རྒྱ་གར་ལ་བའི་ནོར་བུ་བའི་ཉོ་ཚོང་ཞེ་དྲག་བྱེད་ཀྱི་ཡོད་རེད་ནོར་བུ་ཕར་ཚོང་ཚུར་ཚོང་བྱས་ནས་བའི་ཉོ་ནོར་བུ་ལེན་གར་འགྲོ་ཡག་འདྲ་བོ། ནོར་བུ་ལ་ཡག་ཉེས་བརྟག་ཡག་འདྲ་བོ། བོད་ལ་ཡིན་ན་བའི་རྟ་ལ་ཡག་བཙོག་ཞེ་དྲག་བརྟག་རྟ་གཅིག་ཉོ་གི་ཡོད་ན་བའི་རྟ་དེ། རིགས་དང་གཅིག་རུས་དང་འོ་ད་གཅིག། སྤུ་མདོག་དང་འོ་ད་ག་དེ། རེད་པ་དང་ཡོད་མེད་འདྲ་བོ་དང། ཨ་ནེ་གཅིག་སྐད་ཆ་དྲིས། མོ་ཞུ། ཞབས་བརྟན་བྱས། མང་པོ་བྱེད་མཁན་གཅིག་ཡོད་རེད་པ་དང། རྟ་འདྲ་བོ་དང་ཨ་ནེ་བྱ་ཉོ་གི་ཡིན་ན་འོ་དེ་རེད། ད་དེ་འདྲའི་གི་ཕ་གི་ཚེ་འདིའི་བྱ་བ་ཅུང་ཟད་ཅིག་ལ། དེ་དེ་དཔེ་དཀའ་ལས་བརྒྱབ་ནས་འབད་པ་བྱེད་པ་མཐོང། སྐྱེ་བ་གཏན་གྱི་ལེགས་ཉེས་ནི་དམ་པའི་ཆོས་ལ་རག་ལས་ཀྱང། ད་གཏན་དུ་བའི་བདེ་བ་ཐོབ་ཡག་གཏན་དུ་བའི་ལེགས་ཉེས་དེ་དམ་པའི་ཆོས་ལ་རག་ལས་བསྡད་པ་རེད། ཆོས་དེ་ཁྱི་ཡི་ཁ་ཟས་བཞིན་བཟང་ངན་གང་དུའང་མི་དཔྱོད་པར་གང་འཕྲད་དེ་ལ་གུས་པར་འཛིན། ད་དེ་བཀའ་བཀྱོན་གནང་གི་དོན་དག་དེ། རེད་བ་ད། དམ་པའི་ཆོས་སོ་སོ་ཉམས་སུ་བླང་བྱ་གི་ཆོས་དེ་ལ་དང་པོ་པའི་ཆོས་ཡག་ལོས་ག་འདྲ་ཡིན་མིན་དེ་སོ་སོ་ཧ་གོ་བ་ཅིག་བྱེད་དགོས་རེད། བརྟག་དཔྱད་མ་བྱས་པ་བྱས། ཆོས་ག་རེ་འཕྲད། གང། ཆོས་ག་འདྲ་ཅིག་ཡིན་པ་ཡིན་ན་གང་གཱ། ཀའི། རེད་བ་ད། ཁྱི་ཡི་ཟས་བཞིན། དཔེར་ན་ཁྱི་འཁྱམས་པོ་ཡོད་རེད་བ་དང་ཁྱི་འཁྱམས། པའི་ཕྱི་ལོགས་ལ་རྒྱུག་བསྡད་མཁན་གྱི་བདག་པོ་མེད་མཁན་གྱི་ཁྱི་འཁྱམས་དེ་གི་གྲོད་ཁོག་སྟོང་པ་རེད་བ། གྲོད་ཁོག་སྟོང་པ་ཡིན་ཙང་ཁོའི་ཁ་ལ་ཟས་ག་རེ་རག་ན་འགྲིག་གི་ཡོད་རེད། ཟས་ཅིག་རག་ཕྱིན་ཆད་ཧབ་ཧབ་ཟ་བཞག་གི་རེད་བ། བརྟག་དཔྱད་ཁྱོན་ནས་མེད་པ། ཟས་གཅིག་ལ་བའི་དུག་ཅིག། དུག་ཅིག། བཀྲེས་ནས་རོ་བསྲེས་ནས་ཆེ། གྲོག་གོ་ལྟོ་བ་ཅིག་ཁ་ལ་གཡུགས་བཞག་ན་ཧབ་ཟ་བྱས་གར་བ་དང་བརྟག་དཔྱད་མེད་པའོ། དེ་ན་ད་ཁྱི་ཡི་ཟས་ནང་ལྟར་གྱི་བི་ཀའི་བརྟག་དཔྱད་མ་བྱས་པར་བྱེད་རྒྱུ་ཡོད་མ་རེད། དང་པོ་བི་ཀའི་ཉམས་སུ་བླང་བྱ་གི་ཆོས་དེ་ཡག་པོ་ཅིག་རྩད་གཅོད་བྱས་ནས་བརྟག་དཔྱད་བྱེད་དགོས་རེད། ཆོས་ཀྱི་ཐོག་ལ་ཅིག་ཆོག་ཤེས་ཆེ་མདོག་ཁ་བོ་བྱེད། རེད་བ་ད་མི་བཟང་མདོག་ཁ་བོ་བྱེད། ཆོག་ཤེས་ཆེ་མདོག་ཁ་པོ་ག་རེ་བྱུང་ན་འགྲིག་འདུག་འདུག་ཆོས་ག་རེ་ཤེས་ན་འོ་ད་འགྲིག་རེད་ཆོས་ཡིན་ཙང་ཡག་པོ་རེད་ད་ཟེར་ཁ་བྱེད་རེད་བ་ད་ཟེར་ཁ་བྱེད་གི་ཡོད་དེ་རེད་བ་ད་ད་སོ་སོ་ཟ་རྒྱུ་དེ་འཐུང་རྒྱུ་གོན་རྒྱུ་དེ་བསྡད་ས་ད་དེ་ཚོ་ལ་ཆོག་ཤེས་ཁྱོན་ནས་ཡོད་མ་རེད་བ་གང་དྲག་དྲག་གང་ཡག་ཡག་དགོས་གི་རེད་བ་ང་ཚོ་བརྟག་དཔྱད་ཞིབ་པོ་བྱེད་ཁ་བྱེད་ཨ་ནི་དེ་ག་བ་ནས་ཐོན་པ་རེད་ཟེར་ཁ་བྱེད་དེ་རེད་བ་ད་དཔེར་ན་བག་ཆུང་ཅིག་ཡིན་ན་དེ་ག་བ་ནས་རེད་ཟེར་ན་འབྱུང་ཁུངས།

ལྟ་གཞན་དག་ཧ་གོ་མཁན་དེ་ཚོ་ལ་ཡང་འདྲི། གཞན་དག་ལ་དྲིས་ཏེ། དེ་ལྟ་བུ་ཉེས་ནའང། ཇ་ཕོར་པ་ཁ་ཤས་ཉེས་པ་ཡིན། དེ་ལྟ་བུའི་གནས་སྐབས་ཀྱི་དོན་ཅུང་ཟད་ལ་དེ་འདྲ་བའི་བརྟག་དཔྱད་བྱས་ཀྱང། ཚེ་རབས་གཏན་གྱི་འདུན་མའི་གཞི་རྩ་ཉམས་སུ་བླང་བྱའི་ཆོས་ལ་ནི་བརྟག་དཔྱད་གང་ཡང་མི་བྱེད་པར། བོད་ཅེས་སྲང་ལམ་གྱི་ཁྱི་ཡི་ཁ་ཟས་བཞིན་དུ། འོ་འདི་རེད། ད་བོད། འོ་འདི་རེད། བོད་ཅེས་སྲང། འདིར་རིམ་པ་འདི་ལས་མཆོག་ཏུ་གྱུར་པ་མེད་དེ། གསང་སྔགས་ཀྱི་ཟབ་ཁྱད་ཀྱང་ལམ་རིམ་ལ་རག་ལས་ཤིང། ལམ་གཙོ་གསུམ་རྒྱུད་ལ་མ་སྐྱེས་པར། སྔགས་ལམ་གྱིས་ཚེ་གཅིག་ལ་འཚང་རྒྱ་མི་ནུས། རེད་བ་ད་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་རྒྱུད་ལ་མ་སྐྱེས་པ་ལ་ནི་གསང་སྔགས་ཀྱི་ལམ་ཟབ་ཟབ་པོ་ག་འདྲ་ཅིག་ཡིན་པ་ཡིན་ན་ཡང། ཚེ་གཅིག་ལ་འཚང་རྒྱ་ཐུབ་ཡ་ཡོད་མ་རེད་བ། འདི་རེད། བྱས་ཙང། འཚང་རྒྱ་མི་ནུས་ཁོ་བོས་གསུང་པ་ཁོ་བོས་གསུང་ཡག་དེ་སྐྱབས་རྗེ་བདེ་ཆེན་སྙིང་པོ་ཡིན་པ་དང། སྐྱབས་རྗེ་བདེ་ཆེན་སྙིང་པོས་སྔར་ནས་དག་སྣང་དང་གཏེར་ཆོས་སོགས་ཟབ་ཟབ་མང་པོ་ཐོས་མོད། ད་ལྟ་སྐྱབས་རྗེ་བདེ་ཆེན་སྙིང་པོའི་པོད་སྐུ་ཚེ་སྟོད་དགུང་ལོ་ཉི་ཤུ་རྩ་ལྔ་རྩ་དྲུག་རྡོ་དེ་བར་ལ་དེའི་ཁ་ཐུག་ལ་འདི་ནས་འབི་ཀའི་དག་སྣང་དང་རེད་བ་ད་འདི་ནས་རྙིང་མའི་གཏེར་ཆོས་ཟབ་ཟབ་མོ་ད་སྐད་གྲགས་ཆེན་པོ་དེ་འདྲ་མང་པོ་གསན་ཡོད་རེད། གསན་ཡིག་ལ་མཇལ་ཁ་ཡིན་ན་འདུག་བ། འདི་ནི། ཐོས་མོད་གསུང་བ་རེད། ལས་ཚོགས་སོགས་ངོ་མཚར་བ་མང་དུ་སྣང་ཡང། ད་ལས་ཚོགས་བི་ག་ཅིག་ཆར་འབེབས་ཡག་འདྲ་བོ་སེར་སྲུང་ཡག་འདྲ་བོ་དང་འོ་ད་དེ་རིགས་ཀྱི་བི་གའི། སྲུང་འཁོར་བྱེད་ཡག་འདྲ་བོ་དང་དེ་རིགས་ཀྱི་ལས་ཚོགས་ངོ་མཚར་བི་གའི། འདྲ་བོ་དང་ངོ་མཚར་བ་བི་མང་པོ་འདུག་གསུང་བ་རེད། མང་དུ་སྣང་ཡང་ལམ་གྱི་གཙོ་བོ་རྣམ་གསུམ་ལ་མྱོང་བ་འདོན་ལུགས་སམ། ངོ་བོ་ལ་ཆེས་ཞུགས་པའི་གདམས་ངག་ཅི་ཡང་མི་སྣང། བདམས་ན་གལ་མི་འདུག་གསུངས་དེ་ན་ལ། ཅི་ཡང་མི་སྣང་ས། བྱང་ཆུབ་ལམ་གྱི་རིམ་པ་ཞེས་པ་འདི་ཡང་རྗེ་རིན་པོ་ཆེས་མཛད་པའམ། ཇོ་བོ་རྗེས་མཛད་པ་སོགས་མིན་པར། ཡང་དག་པར་རྫོགས་པའི་སངས་རྒྱས། ཁོ་ན་ལས་བརྒྱུད་འོངས་པ་སྟེ། བྱང་ཆུབ་ལམ་གྱི་རིམ་པ། ལམ་རིམ་ལམ་རིམ་ཟེར་རྒྱུ་རེད་པ། འོ་དེ་ལམ་གྱི་རིམ་པ་དེ། སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ནས་མར་བརྒྱུད་བསྡད་པ་ཅིག་རེད། དེ་རྗེ་རིན་པོ་ཆེ་གིས་གསར་པ་བཟོས་གནང་འཆོལ་བ་མ་རེད་ཇོ་བོ་རྗེ་དཔལ་ལྡན་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གིས་གསར་དུ་བཟོས་གནང་འཆོལ་ཅིག་མ་རེད། སངས་རྒྱས་བཅོམ་ལྡན་འདས་ནས་མར་བྱང་ཆུབ་ལམ་གྱི་རིམ་པ་ཟེར་མར་བྱུང་བསྡད་པ་ཅིག་རེད་གསུང་གི་ཡོད་རེད། དེ་ནས། ཡང་དག་པར་རྫོགས་པའི་སངས་རྒྱས་ཁོ་ན་ལས་བརྒྱུད་འོངས་པ་སྟེ། དེ་ཡང་ཁ་བྱང་ལ་ལམ་རིམ་ཞེས་པའི་མིང་ཡོད་མེད་ཙམ་ལས་གོ་བ་ཆགས་ན་གསུང་རབ་ཀུན་ལམ་རིམ་ཡིན་ཏེ། འོ་འདི་རེད་ད་བཀའ་འགྱུར་དང་བསྟན་འགྱུར་པོད་མང་པོ་ཡོད་རེད་པ་ད་འོ་ད་དེ་ཚོ་གང་ག་གོ་བ་ཆགས་ན་ད་ལམ་རིམ་ཆགས་བསྡད་ཡོད་རེད། བཀའ་འགྱུར་པོད་སྣར་ཐང་པོད་བརྒྱ་ལྷག་ཙམ་ཅིག་ཡོད་རེད་པ་འོ་དེ

ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ཡིན། དེར་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་གནད་འགག་ཟབ་མོའི་ལམ་གྱི་རིམ་པ་དངོས་བསྟན་དང། ད་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གསུང་གང་ག་ཚུར་བསྡུ་གི་ཡིན་ན། ད་ཟབ་མོའི་ལམ་ཟབ་རྒྱས་ཀྱི་ལམ་གཉིས་ནང་བསྡུས་འགྲོ་བ་རེད་པ་ད། དེ་ཡིན་དུས་ཟབ་མོའི་ལམ་གྱི་རིམ་པ་དེ་དེ་ནི་དངོས་བསྟན་དང། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དངོས་བསྟན་དང། རྒྱ་ཆེ་བའི་ལམ་གྱི་རིམ་པ་དེ།

ད་དེ་ནས་མར་བྱས་ནས་འཕགས་པ་ཐོགས་མེད་ནས་མར་བྱས་ནས་རྗེ་བཙུན་བྱམས་པ་ནས་ཐོགས་མེད་དང། ཟབ་མོའི་ལམ་གྱི་རིམ་པ་ཨ་ནི་རྗེ་བཙུན་འཇམ་པའི་དབྱངས་ནས་ཀླུ་སྒྲུབ་ལ་བརྒྱུད་པས་ཟབ་པ་དང་རྒྱ་ཆེ་བའི་ལམ། དེ་ནས་ལམ་རིམ་གྱི་བརྒྱུད་སྲོལ་མི་འདྲ་བ་གཉིས་སུ་བྱུང། དེ་ཡང་དེ་ནི་བྱམས་ཆོས་སྡེ་ལྔ། བྱམས་ཆོས་སྡེ་ལྔ་ནི་མངོན་རྟོགས་རྒྱན། མདོ་སྡེ་རྒྱན། དབུས་མཐའ་རྣམ་འབྱེད་ཆོས་ཉིད་རྣམ་འབྱེད་རྒྱུད་བླ་མ་སྟེ་རྗེ་བཙུན་བྱམས་པ་མགོན་པོའི་གསུང་བྱམས་ཆོས་སྡེ་ལྔ་དང། ད་འཕགས་པ་ཐོགས་མེད་ཀྱིས་ས་སྡེ་ལྔ་ནི་ས་ཡི་དངོས་གཞི་གཞི་བསྡུ་བ་སྒོ་བསྡུ་བ་རྣམ་གྲངས་བསྡུ་བ་རྣམ་པར་གཏན་ལ་དབབ་པའི་བསྡུ་བ་སྟེ་ས་སྡེ་ལྔ་སོགས། ས་སྡེ་ལྔ། སོགས་སྒྲས་བསྡུས་པ། སོགས་གསུངས་པ་རེད་པ། ཐེག་བསྡུས་དང་ཀུན་བཏུས་ཏེ་སྡོམ་རྣམ་གཉིས་དང། ཀླུ་སྒྲུབ་ཀྱིས་དབུ་མ་རྩ་བ་ཤེས་རབ། རྩོད་བཟློག། སྟོང་ཉིད་བདུན་ཅུ་པ་རིགས་པ་དྲུག་ཅུ་པ་ཞིབ་མོ་རྣམ་འཐག་རིན་ཆེན་ཕྲེང་བ་སྟེ་རིགས་ཚོགས་དྲུག་སོགས་མཛད་ནས། ལམ་གྱི་རིམ་པ་གསལ་བར་མཛད་ཅིང། ད་ཟབ་པ་དང་རྒྱ་ཆེ་བའི་ལམ་གྱི་རིམ་པ། མ། ད་གསལ་བར་མཛད་ཅིང། དེ་ལྟར་ཟབ་རྒྱས་ཀྱི་ལམ་གྱི་རིམ་པའི་བརྒྱུད་པ་སོ་སོར་བྱོན་པ། བརྒྱུད་པ་མི་འདྲ་བ་གཉིས་སོ་སོ་བྱས་ནས་མ། ཕེབས་པ་དེ་བྱོན་བསྡད་པ་དེ། དཔལ་མཉམ་མེད་ཇོ་བོ་ཆེན་པོས་རྒྱ་ཆེ་བའི་ལམ་གྱི་རིམ་པ་དེ་བླ་མ་གསེར་གླིང་པའི་སྐུ་མདུན་ནས་གསན་པ་ཡིན་པར། བླ་མ་གསེར་གླིང་པ་དང་ཟབ་མོའི་ལམ་གྱི་རིམ་པ་དེ་བླ་མ་རིག་པའི་ཁུ་བྱུག་ལས་གསན་ཏེ་གདམས་པའི་ཆུ་བོ།

མདོ་སྔགས་ཡོངས་རྫོགས་ཀྱི་བརྒྱུད་པའི་བཀའ་བབས། ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་བརྒྱུད་པ་གང་ག་མངའ་བ་རེད། བཀའ་བབས། ཇོ་བོས་བོད་དུ་བསྟན་པ་ཡོངས་རྫོགས་ཀྱི་གནད་བསྡུས་པ་བྱང་ཆུབ་ལམ་གྱི་སྒྲོན་མ་མཛད་ནས་ད་ལྟའི་བར་ལམ་རིམ་ཞེས་པའི་མིང་འདོགས་པའི་ཐ་སྙད་དེ་ནས་བྱུང། ད་ལམ་རིམ་ལམ་རིམ་ཟེར་ཡག་གི་ཐ་སྙད་དེ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་འོ་ད་བྱང་ཆུབ་ལམ་གྱི་སྒྲོན་མ་མཛད་པ་ནས་ད་མིང་ལམ་རིམ་ལམ་རིམ་ཐོགས་ཡ་དེ་དེ་ནས་ཐོགས་པ་རེད། དོན་དག་ལམ་རིམ་དེ་འོ་ད་ཡ་གི་སངས་རྒྱས་བཅོམ་ལྡན་འདས་ནས་མར་བྱུང་བསྡད་པ་ཅིག་རེད་གསུངས་པ་རེད། ལམ་རིམ་ཞེས་པའི་མིང་འདོགས་ཀྱི་ཐ་སྙད་དེ་ནས་བྱུང། དེ་ཕྱིན་ཆད་ལྟ་སྤྱོད་བརྒྱུད་པའི་ཆུ་བོ་གཅིག་འདྲེས་ཡིན་མོད། འདི་ནི། དེ་ཡང་རྒྱས་བསྡུས་ཀྱི་དབང་གིས་བཀའ་གདམས་གཞུང་པ་བ་དང། ལམ་རིམ་པ་དང་གདམས་ངག་པ་གསུམ་དུ་གྱེས་ཤིང། སླར་ཡང་རྗེ་བདག་ཉིད་ཆེན་པོས། ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ། ཟབ་རྒྱས་ཀྱི་ཆུ་བོ་གཅིག་འདྲེས་བྱས་ནས་བརྒྱུད་པ་གང་ག། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་མངའ་ནས་གང་ག་གཅིག་ཏུ་འདྲེས་ཡ་འདྲ་བོ་ཅིག་རང་ཆགས་རེད་པ། ད་ཇོ་བོ་རྗེའི་སྐུ་མདུན་ནས་མར། འདི་ནི། འབྲོམ་སྟོན་པས་གསན་ནས། ད་དེ་ནས་མར་གྱེས་ནས། འདི་ནི། བཀའ་གདམས། འོ་ད། གཞུང་པ་བ། ལམ་རིམ་པ། གདམས་ངག་པ། ད་གསུམ་དུ་གྱེས་ཤིང། སླར་ཡང། དེ་གསུམ་དུ་གྱེས་ཡ་དེ་སླར་ཡང་དེ་ནས། རྗེ་བདག་ཉིད་ཆེན་པོས་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ལྷོ་བྲག་གྲུབ་ཆེན་དང། བྲ་གོར་མཁན་ཆེན་ཆོས་སྐྱབས་བཟང་པོ་གཉིས་ལས་དེ་གསུམ་གསན་ཅིང། བརྒྱུད་པ་གསུམ་པོ་དེ་དེ་མན་ཆད་དེ་གསུམ་ག་ཡང་བརྒྱུད་པ་གཅིག་ཏུ་གྱུར་ཟིན། རྗེ་རིན་པོ་ཆེས་བྱང་རྭ་སྒྲེང་གི་བྲག་སེང་གེ་འདྲ་བའི་ཞོལ་དུ་གསོལ་འདེབས་ལམ་མཆོག་སྒོ་འབྱེད་ད་ལྟ་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་ཟེར་ཡ་འདུག་པ་དང་འོ་ད་དེ་རྩོམ་གནང་བའི་སྒང་ལ་ལྗགས་རྩོམ་གནང་བའི་སྒང་ལ། ལམ་མཆོག་སྒོ་འབྱེད་ལྗགས་རྩོམ་མཛད་དེ། ཇོ་བོའི་འདྲ་སྐུ་དབུ་ཡོན་མ་གདན་དྲངས་ཏེ་གསོལ་འདེབས་མཛད་པ་དེའི་ཚེ། ལམ་རིམ་བརྒྱུད་པའི་བླ་མ་ཀུན་ཞལ་གཟིགས། ཆོས་ཀྱི་གསུང་གླེང་མཛད། ཁྱད་པར་ཇོ་བོ་ཁྱད་པར་ཇོ་འབྲོམ་གཉིས་ཇོ་བོ་རྗེ་དང་འབྲོམ་སྟོན་པ་གཉིས་གཉིས་བྱས་ཨ་ནི་པོ་ཏོ་བ་བྱས་ཤ་ར་བ། དེ་བཞིས་ཟླ་བ་གཅིག་གི་བར་དུ་ཞལ་གཟིགས། མཐར་གཞན་གསུམ་ཇོ་བོ་ལ་ཐིམ། ཨ་པོ་ཏོ་བ་དང་ཤ་ར་བ་དང་འབྲོམ་སྟོན་པ་དེ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་ཡར་ཐིམ། ཨ་ནི། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤའི་ཤ། ཨ་ནི་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་རེ་བ་དང་རྗེའི་སྤྱི་བོར་བཞག་སྟེ་བསྟན་པ་ལ་བྱ་བ་གྱིས་ཤིག་དང

ཨོ་དེ་ལྟར་བའི་བསྐུལ་བ་ལ་བརྟེན་ནས། ཇོ་རྗེ་དཔལ་ལྡན་ཨ་ཏི་ཤ་གི་བསྐུལ་བ་ལ་བརྟེན་ནས་བྱང་ཆུབ་ལམ་རིམ་ཆེན་མོ་ཞི་གནས་ཡན་ཆད་མཛད་པ་ཡིན། ཞི་གནས་ཡན་མཛད། ཕྱིས་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་རྩོམ་པར་བསྐུལ་ནས་ལྷག་མཐོང་ཆེན་མོ་མཛད། དང་པོ་ལྷག་མཐོང་ཆེན་པོ་དེ་མ་མཛད་ནས་ཞི་གནས་ཡན་ཆད་མཛད་ད་ལྷག་མཐོང་ཆེན་པོ་དང། མཛད་ན་ཡང་བའི་གོ་ཉིན་གོ་བཞི་ཉིན་འདྲ་པོ་དང་དེ་ལ་བའི་ཉན་ཤེས་མཁན་འདྲ་པོ་བའི་དཀོན་པོ་ཞེ་དྲག་རེད་ཞེ་དྲག་ཕན་ཐོགས་ཀྱི་མ་རེད་དགོངས་ནས་རེ་བ་དང། ལྷག་མཐོང་ཆེན་པོ་མ་བརྩམས་ནས་བཞུགས་པའི་སྒང་ལ། རྗེ་བཙུན་འཇམ་དཔལ་དབྱངས་ཞལ་གཟིགས་བྱུང་རེ་བ་དང། རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ལྷག་མཐོང་ཆེན་མོ་རྩོམས་ཤོག་གསུངས་ཡིན་པ་འདྲ། འཇམ་དཔལ་དབྱངས་ཀྱིས་རྩོམ་པར་བསྐུལ་ནས་ལྷག་མཐོང་ཆེན་མོ་མཛད་པས་གཞན་ལྟ་ཅི་ཟེར། ད་བྱང་ཆུབ་ལམ་རིམ་ཆེན་མོ་བྱང་ཆུབ་ལམ་གྱི་རིམ་པ་གཞན་ལྟ་ཅི་བསྐུལ་བ་པོ་ལ་ལྟོས་ནས་ཀྱང་བྱིན་རླབས་ཀྱི་གཏེར་དུ་ཡོད་པར་ཤེས་སོ། བྱང་ཆུབ་ལམ་རིམ་པའི་མཛད་རོགས་ཞུ་མཁན་དེ། ཨོ་ད། འདི་རེད་སོང་བ་ད། ཇོ་རྗེ་དཔལ་ལྡན་ཨ་ཏི་ཤ་དང་རྗེ་བཙུན་འཇམ་དཔལ་དབྱངས་གཉིས་ཀྱིས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་ད་མཛད་དགོས་ཀྱི་རེད། བསྐུལ་བ་པོ་ལ་ལྟོས་ནས་ཡིན་ན་ཡང་པའི་བྱང་ཆུབ་ལམ་རིམ་ཆེན་མོ་འདི་པའི་ཞེ་དྲག་གི་པའི་རྩ་ཆེན་པོ་ཡིན་པ་འདི་ཧ་གོ་གི་འདུག་བ་སོང་རེད། གཞན་ལྟ་ཅི་བསྐུལ་བ་པོ་ལ་ལྟོས་ནས་ཀྱང་བྱིན་རླབས་ཀྱི་གཏེར་དུ་ཡོད་པར་ཤེས་སོ། དེ་ཡང། ད་དེ་ཡིན་པ་དེ་བསྐུལ་བ་པོ་དེ་པའི་གི་དེ་འདྲའི་ཡིན་པ་དེ། དེ་ཡང་མཇུག་གི་རྩོམ་བྱང། སྨོན་ལམ་དུ། སྲས་བཅས་རྒྱལ་བའི་རྨད་བྱུང་ཕྲིན་ལས་ལས། ལེགས་གྲུབ་བྱང་ཆུབ་ལམ་གྱི་རིམ་པས་ཀྱང། ཐར་འདོད་རྣམས་ཀྱི་ཡིད་ལ་དཔལ་སྟེར་ཞིང། རྒྱལ་བའི་མཛད་པ་རིང་དུ་སྐྱོང་གྱུར་ཅིག། ལམ་བཟང་བསྒྲིགས་པའི་མཐུན་རྐྱེན་སྒྲུབ་བྱེད་ཅིང་འགལ་རྐྱེན་སེལ་བྱེད་མི་དང་མི་མིན་ཀུན། ཚེ་རབས་ཀུན་ཏུ་རྒྱལ་བས་བསྔགས་པ་ཡི། རྣམ་དག་ལམ་དང་འབྲལ་བར་མ་གྱུར་ཅིག། ཞེས་སོགས་ཀྱིས་སྦས་ནས་བསྟན་པ་ཡིན། ད་བསྐུལ་བ་པོ་དེ་པའི་གི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དང་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་པའི་བསྐུལ་མ་མཛད་པ་དེ་ད་ལྟ། ལམ་རིམ་སྨོན་ལམ་གྱི་ནང་ལ་སྦས་ནས་གསུངས་ཡོད། ད་དངོས་སུ་བོད་ཀྱི་གསུང་གི་མ་རེད་པ། བཀའ་གདམས་པའི་པའི་ཕྱག་བཞེས་ཡིན་ཙང་སོ་སོའི་ཡོན་ཏན་དེ། རང་གི་སོ་སོའི་ཡོན་ཏན་དེ་བུམ་ནང་གི་མར་མེ་ལྟར་ནང་དུ་སྦས་ནས་བཞུགས་ཡ་མ་གཏོགས་ང་ལ་ཡོན་ཏན་དེ་ཡོད་ང་ལ་མངོན་ཤེས་ཡོད་ང་གྲུབ་པ་ཐོབ་དེ་ཡོད་ང་ལ། དེ་རིགས་གསུང་ཡག་གི་ལུགས་སྲོལ་ཡོག་མ་རེད་གསུང་ཆོག་གི་ཡོག་མ་རེད་བཀའ་གདམས་པའི་ཕྱག་བཞེས་ལ། ཡོན་ཏན་ཡོད་ན་མེད་མདོག་མདོག་འདྲ་པོ་ཤེས་ན་ཤེས་ཀྱི་མེད་མདོག་མདོག་འདྲ་པོ། འོ་ད། རེད་པ་ད། ཡིན་དུས་སྒང་ལ། རེད་དེ་ད། ད་ལྟ་དེ་ནང་ལ་སྦས་ནས་གསུངས་ཡོད།

ཕྱིས་སུ་ལམ་རིམ་ཆེན་མོའི་སྤྲོས་བཤད་སོགས་དོར་ནས། སྙིང་པོ་བསྡུས་པའི་ལམ་རིམ་ཆུང་ངུ་མཛད། ད་ད་ལྟ་ལམ་རིམ་འབྲིང་པོ་གྲགས་བསྡད་པ་ཅེས་རོ། གྲགས་བསྡད་པ་འོ་དེ་མཛད་པ་ཡིན། ལམ་རིམ་ཆུང་ངུ་མཛད། འདིར་སྙན་བརྒྱུད་དང་སྔ་མ་བཤད་བརྒྱུད་གཙོ་བོར་མཛད་པའི་མན་ངག་གི་གནད་མི་འདྲ་བ།

མན་ངག་གཅིག་གིས་གཅིག་ལ་ཕར་ཚུར་བསྣན་ཡོད་རེད་ཕན་ཚུན་བསྣན་དུ་ཡོད་པར་གསུངས། དེ་ནས་དེ་དག་ཀྱང་ཉམས་ལེན་དུ་དྲིལ་བ་མི་ཤེས་པ། ད་གདུལ་བྱ་ཚོ་དཔེ་གའི་བློ་ཁ་དེ་པའི་དམའ་རུ་དམའ་རུ་འགྲོ་གི་ཡོད་རེད་བ་ད། བློ་ཁ་དེ་པའི་གའི་དམའ་རུ་དམའ་རུ་དམའ་རུ་འགྲོ་གི་ཡོད་དུས། ད་ལར་དངོས་གནས་བྱས་ན་ལམ་རིམ་ཆེན་མོ་དེ་ཡང་ཞེ་དྲག་གི་གསལ་བོ། ཧཱུྃ། དེའི་ཁ་ཐུག་གི་བའི་གདུལ་བྱའི་ཚོགས་ཀྱིས། བའི་གོ་ཐུབ་ཡ་དེ་འདྲ་ཅིག་ཡོད་རེད་དེ། ད་དུས་ཚོད་བའི་གི་སོང་གིན་སོང་གིན། ཡ་དེ་ཡང་མཁྲེགས་པོ་མཁྲེགས་མཁྲེགས་པོ་ཕྱིན་ནས། འོ་ད། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་བཞུགས་ཡོད་སྒང་ན་བཀའ་འགྱུར་ཁོ་རང་ལུང་གནང་བཞག་ན་འགྲིག་གི་ཡོད་རེད། མ། ལུང་མར་གནང་བཞག་ན་གང་ག་གོ་འགྲོ་གི་ཡོད་རེད་མ་གཏོགས་དེ་ལ་འགྲེལ་བཤད་སྐྱོན་དགོས་གི་ཡོད་མ་རེད། ཁྲིད་དགོས་གི་ཡོད་མ་རེད་ལུང་ཁོ་རང་གནང་བཞག་ན་གདུལ་བྱ་དབང་པོ་རྣོན་པོ་ཆགས་ཡོད་གང་ག་ཤེས་ཀྱི་ཡོད་རེད། ཡིན་ན་ཡང་དུས་ཚོད་གི་མ་བྱས་ནས་དབང་པོ་རྟུལ་རུ་རྟུལ་རུ་ཕྱིན་པ་ཡིན་དུས་ད། ད་གཟོད་དུ་དེའི་དོན་དག་ཨ་ནི་ལམ་རིམ་མར་མཛད། རེད་བ་ད། དེ་ནས། པཎྜི་ཏ་ཚོ་གིས་པའི་བསྟན་བཅོས་མཛད་དགོས་ཡ་དེ་རེད་བ་ད་བཀའ་འགྱུར་ལས་ལོགས་པའི་གི་ཡང་ཅིག་འགྲེལ་པ་མཛད་དགོས་ཡ། ད་དུང་དུ་དབང་པོ་ཐུང་རུ་ཕྱིན་ནས་རེད་བ་ད་ལམ་རིམ་ཆེན་མོ་གོ་ཁག་པོ་འདྲ་པོ་ཕྱིན་ཡོང་དུས། ད་དེ་ནས། ལམ་རིམ་ཆུང་ངུ་དེ་མཛད། བཀའ་འགྱུར་དེ་གོ་ཁག་པོ་བྱས་ཡར་བཞུགས་ཡ་མ་གཏོགས་མེད་པ་བྱས་རེད་བ་ད་མཆོད་གཤམ་ལ་ཡར་སྒྲིག་བྱ་ཡ་འདྲ་བོ་ཨ་ནི་ཅིག་རིམ་གྲོ་ཞབས་བརྟན་བྱེད་དགོས་ན་མར་འདི་འདྲ་ཤོག་གང་ག་ཅིག་བཀྲམ་ནས་རེད་བ་ད་ཅིག་བཀྲམ་ནས་རེད་བ་ད་མར་ཅིག་གསུང་མ་གཏོགས་དེའི་དོན་དག་དེ་ཉམས་སུ་བླང་དགོས་ཡ་འདྲ་བོ་ད་ང་ཚོ་བཀའ་འགྱུར་དེ་རིང་འདི་བྱེད་ཀྱི་ཡིན་བགྲོ་གླེང་བྱེད་ཀྱི་ཡིན་ཟེར་ཡ་འདྲ་བོ་དེ་ད་དུས་ཚོད་སྔ་མ་བོད་ལ་བྱུང་རེད་བ་ད་ཆོས་ར་ཚོ་ནང་ལ་བོད་ཀྱི་མཁས་པ་ཚོ་ལ་མི་ཐོག་ཤི་ར་ངོ་མ་མ་རེད་མི་ཐོག

ལམ་རིམ་ཆེན་མོ་ཟེར་དུས་མཁྲེགས་པོ་རེད་བ་ད། ཨོ་དེ་མཁྲེགས་པོ་ཞེ་པོ་རེད་ཟེར་བྱས་པས། མང་ཆེ་གི་སི་ཀི་དོན་ལམ་རིམ་ཆེན་མོ་ལྷག་པོ་ཡོད་མ་རེད། དེ་ཡིན་དུས་ད། བྱང་ཆུབ་བི་གའི། ལམ་རིམ་ཆུང་ངུ་མཛད་ཡག་འདྲ་བོ། ད་དེ་མཁྲེགས་པོ་ཕྱིན། གོ་ཁག་པོ་ཕྱིན། ཆ་ཚང་བ་མགོ་ནས་མཇུག་བར་དུ་ཉམས་སུ་བླང་སྟངས་དེ་ཞེ་དྲག་ཧ་མ་གོ་བ་ཡིན་དུས། ཨ་ནི་བྱང་ཆུབ་ལམ་རིམ་རྣམ་གྲོལ་རྣམ་གྲོལ་ལག་བཅངས་མཛད་དགོས་ཡག་བོ་དེ་ཆགས་ཡོད་རེད། དེ་ནས་དེ་དག་ཀྱང་ཉམས་ལེན་དུ་དྲིལ་བར་དྲིལ་བར་མི་ཤེས་པ་ན་རྗེ་རང་ཉིད་ཀྱིས། བཤད་པ་ཐམས་ཅད་ཉམས་ལེན་དུ་འཁྱེར་ཤེས་པ་སྲིད་མཐའ་རུ་སྣང་བས་སྐྱོང་རྒྱུ་ཉེ་བར་བསྡུས་པ་རེ་ཡང་གུད་དུ་བྱའོ་ཞེས་ཞལ་འཕངས་མཛད་པ་བཞིན། རྒྱལ་དབང་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་ལམ་རིམ་གསེར་ཞུན་མ་མཛད། དཔེ་རིང་ཤོག་གུ་ཉི་ཤུ་རྩ་གཅིག་རྩ་གཉིས་འདྲ་པོ་ཡོད་ས་ཡོད་འོ་དེ་འདྲའི་ཅིག་རེད་ལམ་རིམ་གསེར་ཞུན་མ་མཛད། དེའི་འགྲེལ་བ་ལྟ་བུ་རྒྱལ་དབང་ལྔ་པ་ཆེན་པོས་ལམ་རིམ་འཇམ་དཔལ་ཞལ་ལུང་མཛད། ད་དེ་ནས་པཎ་ཆེན་སྐུ་ཕྲེང་བཞི་པ་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་བདེ་ལམ་མཛད། དེའི་འགྲེལ་བ་ལྟ་བུ་པཎ་ཆེན་སྐུ་ཕྲེང་ལྔ་པ་རྗེ་བཙུན་བློ་བཟང་ཡེ་ཤེས་ཀྱིས་མྱུར་ལམ་དམར་ཁྲིད་མཛད།

དང། བསྡུས་དོན་ཉམས་མགུར་དེ་རེད་པ། ཉམས་མགུར་བཅས་གསུམ་དང། ད་དེ་ནས་དམར་ཁྲིད་དེ་བཞི་བྱུང་སོང་ང། རྒྱལ་བ་སྐུ་འཕྲེང་གི་དམར་ཁྲིད་གསེར་ཞུན་མ་དང་འཇམ་དཔལ་ཞལ་ལུང་གཉིས་བྱས་པཎ་ཆེན་སྐུ་འཕྲེང་གི་དེ་ནས་བདེ་ལམ་དང་མྱུར་ལམ་གཉིས་བྱས་ནས། དེ་རེད་དམར་ཁྲིད་དེ་བཞི། སྟེང། དྭགས་པོ་ངག་དབང་གྲགས་པའི་ལམ་རིམ་ལེགས་གསུང་ཉིང་ཁུ་བསྣན་པས་དེ་བརྒྱད་ལ་ལམ་རིམ་ཁྲིད་ཆེན་བརྒྱད་དུ་བོད་གངས་ཅན་གྱི་ཞིང་འདིར་གྲགས། ལམ་རིམ་ཁྲིད་ཆེན་བརྒྱད་ཟེར་ད་ཁྲིད་རྒྱུན། འགྲོ་བ་དང་ཨ་དེ་རེད། ཀོང་པོ་ཕག་མགོ་བླ་མ་ཡེ་ཤེས་བརྩོན་འགྲུས་ཀྱི་གསུང་ལམ་རིམ་བདུད་རྩི་སྙིང་པོ་བསྣན་ཏེ་ཁྲིད་ཆེན་བརྒྱད་དུ་བརྩི་བའང་རུང། ད་དེ་གཉིས་གང་ག་བྱས་ཞེ་ན་ཁྲིད་ཆེན་དགུ་འདྲ་པོ་ཆགས་འགྲོ་བ་རེད། ད་བྱང་ཆུབ་རྣམ་གྲོལ་ལག་བཅངས་བརྩིས་ན་ཁྲིད་ཆེན་བཅུ་ཆགས་འགྲོ་བ་རེད་བརྒྱུད་པ། ཁྲིད་རྒྱུན་མི་འདྲ་བ་བཅུ་ཆགས་འགྲོ་བ་འོ་འདུག་སེ་རེད། འདི་ནི། བརྩི་བའང་རུང། དེ་དག་རྩ་འགྲེལ་གཅིག་ཏུ་མིན་པས་ཁྲིད་རྒྱུན་སོ་སོར། དེ་ནི། ཁྲིད་རྒྱུན་སོ་སོར་ཐོབ་དགོས་ཤིང། ཁྱད་པར་འཇམ་དཔལ་ཞལ་ལུང་ཁྲིད་རྒྱུན་རྒྱས་བསྡུས་གཉིས་ལས། བརྒྱུད་འཛིན་བླ་མ། དབུས་པ་དང་ལྷོ་པའི་ཁྱད་པར་གྱིས་དབུས་རྒྱུད་ལམ་རིམ་དང་ལྷོ་རྒྱུད་ལམ་རིམ་གཉིས་སུ་ཕྱེ་བ་གཉིས་ཀྱང་ཁྲིད་རྒྱུན་སོ་སོ་ནས་ཐོབ་དགོས། དྲུང་པ་རྟ་ཕུག་པ་ཡབ་སྲས་ཀྱིས་རྗེས་སུ་འཇམ་དཔལ་ཞལ་ལུང་མཇལ་བ་ན། འདི་སྔ་ཙམ་ནས་མཇལ་ན་དམིགས་སྐོར་དེ་དག་ལ་དཀའ་ལས་དེ་ཙམ་མི་དགོས་པར་འདུག་པ་ལ་གསུངས་པ་ལྟར་མྱུར་ལམ་དམར་ཁྲིད་དང་འཇམ་དཔལ་ཞལ་ལུང་གཉིས་གཅིག་ལ་མེད་པའི་ཟབ་ཁྱད་གཅིག་ལ་ཡོད། སྟོན་པ་སངས་རྒྱས་ཀྱིས་གསུངས་པ་ན་ལུང་རྒྱུན་ལས་ཁྲིད་རྒྱུན་ལོགས་སུ་མེད་ཀྱང། དེ་གསུང་གི་འདུག། སྟོན་པ་སངས་རྒྱས་ཀྱིས་གསུངས་པ་ན་ལུང་རྒྱུན་ལས་ཁྲིད་རྒྱུན་ལོགས་སུ་མེད་ཀྱང། ཕྱིས་སུ་དེ་མི་གོ་བ་ན་ཁྲིད་རྒྱུན་ཟུར་དུ་བྱུང། ཁྲིད་ལ་བཤད་ཁྲིད་ཅེས་པ་ཚིག་གི་འབྲུ་བསྙད་དེ་སྤྲོས་བཤད་རྒྱས་པར་བྱས་པ་ལ་ཟེར། བཤད་ཁྲིད་ཟེར་ཡག་དེ། དམར་ཁྲིད་ཅེས་པ་སྨན་པ་མཁས་པས་རང་གི་སློབ་བུ། སྨན་པ་ཨེམ་ཆི་རེད་པ་མཁས་པས་རང་གི་སློབ་བུར་རོ་དམར་པོ་ཁ་ཕྱེ་ནས་དོན་སྙིང་ལྔ་ནི། སྙིང་དང་གློ་བ་མཆིན་པ་མཆེར་པ་མཁལ་མ་བཅས་སོ། སྣོད་དྲུག་ནི་ཕོ་བ་དང་རྒྱུ་མ་ལོང་ག་མཁྲིས་ཐུམ་ལྒང་པ་བསམ་སེའུ་བཅས་དྲུག་སོ། ཆགས་ཚུལ་དམར་རྗེན་དུ་ངོ་སྤྲོད་པ་ལྟར། ཚིག་གི་སྤྲོས་བཤད་མི་བྱེད་པར་མན་ངག་གི་སྙིང་པོ་དམར་བཅངས་སུ་འདོམས་པ་ལ་ཟེར།

དམར་བཅངས་སུ་འདོམས་པ་ལ་ཟེར། ཉམས་ཁྲིད་ཅེས་པ་བླ་མའི་ཉམས་མྱོང་གི་ཐོག་ནས་སློབ་མའི་རྒྱུད་ཐོག་གང་འཁེལ་དུ་འཆད་པ་ལ་ཟེར། ད་འདིའི་བར་ཚ་ལ་སྐུ་བསམ་འཕེལ་བྱ་ན། ད་འདི་ནི། ཉམས་ཁྲིད་ཅེས་པ། བླ་མའི་ཉམས་མྱོང་གི་ཐོག་ནས་སློབ་མའི་རྒྱུད་ཐོག་གང་འཁེལ་དུ་འཆད་པ་ལ་ཟེར། དང་པོ་བླ་མའི་ཉམས་ལེན་བྱས། འོ་ད་ཉམས་མྱོང་འདྲ་བོ་ག་རེ་བྱུང་ཡོད་ན་ཆེ་ཆུང་འདྲ་བོ་རེད་པ། འོ་ད་དེའི་ཐོག་ནས་མ། སློབ་མའི་རྒྱུད་ཐོག་ཏུ། གང་གིས། སློབ་མའི་རྒྱུད་སེམས་རྒྱུད་ལ་གང་ཕན་པའི་ཕྱིར་འདྲ་བོ་མ་འཆད་ཡ་དེ། ཨ་ནི་ཉམས་ཁྲིད་གསུངས་ཀྱི་ཡོད་པ་རེད་ད། མྱོང་ཁྲིད་ཅེས་པ་སློབ་མ་སྒྲུབ་ཁང་གི་ཉེ་སྐོར་ཕན་ཚུན་དུ་བཞག་ནས་སོ། རེད་པ་ད། བླ་མའི་པའི་སྒྲུབ་ཁང་གི་ཐག་ཉེ་བོ་དེ་བ་ལ་ད་སློབ་མ་རེས་གཉིས་ཚར་ཟེར་བ་རེད་པ་ད་འདུག་སེ་བཞག། འདི་ནི། ཉེ་སྐོར་ཕན་ཚུན་དུ་བཞག་ནས་དམིགས་སྐོར་རེ་རེ། བསྟན་ཅིང་ཟེར་ད་དམིགས་སྐོར་མང་པོ་མ་གསུངས་པ་བྱས། དཔེར་ན་བཤེས་གཉེན་བསྟེན་ཚུལ་ནི་བཤེས་གཉེན་བསྟེན་ཚུལ་གཅིག་གསུངས་ཨ་ནི་སྒོམ་བཅུག་ནི། རེད་པ་ད། ཟླ་བ་ནི་ཟླ་བ་ཕར་སྒོམ་བཅུག། ཨ་ནི་རྟོགས་པ་ག་འདྲ་སྐྱེས་དོ་པས་རྒྱུགས་འདྲ་བོ་བླ་མ་ལ་ཡར་ཕུལ་རྟོགས་པ་འདི་རེ་དེ་ཡང་འདུག་སེ་འདུག་སེ་སྒོམ་སོང་མ་སོང་འོ་བྱས། ཨ་ནི་རྟོགས་པ་སྔ་མ་སྔ་མ་སྐྱེས་སོང་ན་ཡང་ཕྱི་མ་ཕྱི་མ་ཕར་བསྟན་གལ་བསྟན་གལ་མང་པོ་མ་གསུངས་པ་བྱས་ཉུང་ཉུང་ཉུང་ཉུང་བྱས་ནས། ད་མྱོང་ཁྲིད་ཟེར་དེ་རེད། ཨོ་དེ་དེ་འདྲས་རེད། འདི་ནི། མྱོང་བ་མ་བྱས་བར་རེད་པ་ད། མྱོང་ཁྲིད་ཅེས་པ་སློབ་མ་སྒྲུབ་ཁང་གི་ཉེ་སྐོར་ཕན་ཚུན་དུ་བཞག་ནས་དམིགས་སྐོར་རེ་རེ་བསྟན་ཅིང་དེས་མྱོང་བ་མ་བྱས་བར་དམིགས་སྐོར་ཕྱི་མ་མི་སྟོན་པར་སྒོམ་དུ་འཇུག། དེ་བྱས་པ་ན་དམིགས་སྐོར་ཕྱི་མ་སྟོན་པ་ལ་ཟེར། ཁྲིད་འདི་དག་ལ་ཉམས་མྱོང་གི་བྱིན་རླབས་ཀྱི་རྒྱུན་ཡང་འཇུག་རྒྱུ་ཡོད་ཅིང། རྒྱུད་འདུལ་བ་ལ་དེ་ཕན་ཆེ། ད་ལམ་འདིར་ཡང་ཉམས་ཁྲིད་གྱི་ཚུལ་དུ་འབུལ་བ་ཡིན་གསུང། དེས་ན་སྐལ་པ་ཆུང་བ་འགའ་ཞིག་ཐེངས་གཅིག་གཉིས་ལས་ཞུ་ལོང་མེད་པར། ཕྱོགས་ཕན་ཚུན་དུ་ཐོན་འགྲོ་བའི་དོན་གཉེར་ཅན་དག་ལ་ཕན་པའི་ཕྱིར་མྱུར་ལམ་དང། འཇམ་དཔལ་ཞལ་ལུང་རྒྱས་བསྡུས་གཉིས། རྗེས་སུ་བདག་གཞན་མཉམ་བརྗེའི་མཚམས་སུ་བློ་སྦྱོང་དོན་བདུན་མ་རྣམས་སྦྲགས་ནས་ཞུ་བ་ཡིན། དེ་ཡང་ད་ལན་སྦྱིན་པའི་བདག་པོ། ལྷ་ཀླུ་དགའ་ཚལ་བའི་སྐུ་ངོ། སྐུ་གཤེགས་གུང་འཇིགས་མེད་རྣམ་རྒྱལ་དང། ལྷ་སྲས་གུང་ཕུན་ཚོགས་རབ་རྒྱས་འདས་པོ་རྣམ་གཉིས་ཀྱི་དགེ་རྩ་དང། རང་ཡང་ལམ་རིམ་འཆད་ན། གཞན་དབང་དབང་བཀའ་ལྟ་བུའི་བླ་སློབ་གཉིས་ཀར་ཁེ་ཉེན་མགོ་འདྲེ་མེད་པའི་དོན་ཆེ། འབྱུང་ལྔའི་ཉམས། ཆད་པ་ལ་མི་ཐེར་བའི། ད་ལྟ་ལམ་རིམ་འཆད་ཡ་གི་སྐབས་དེ་ལ་བས་ལམ་རིམ་གནང་དགོས་ཡ་གི་ད། རེ་བ་ད་བི་གའི་གསོལ་བ་བཏབ་ཡ། ད་འདས་པོ་རྣམ་པ་གཉིས། འོ་ད་དེའི་དོན་དག་རེ་བ་ད། དང། བྱས་ནས་བི་གའི་ད་དབང་བཀའ་ཆོས་འདྲ་བོ་དེ་འདྲའི་བི་གའི་བླ་སློབ་གཉིས་ངེས་པའི་ཁེ་ཉེན་ཟུང་འབྲེལ་བྱས་ནས་བས་ཉེན་ཁ་ཆེན་པོ་འདྲ་བོ་དེ་འདྲའི་མ་རེད། རེད་རེ་བ་ད་བི་གའི་གསང་སྔགས་ཀྱི་དབང་བསྐུར་ཡ་དང་ཅིག་ཆོས་བཤད་ཡ་དེ་ལ་ནི་བི་གའི་སྣོད་ལྡན་སྣོད་དང་ལྡན་མི་ལྡན་བརྟགས་ནས་བི་གའི། བཤད་དགོས་ཡ་དེ་མ་བྱས་ན། བི་གའི་ཨ་ནི་བླ་སློབ་གཉིས་ཀ་བི་གའི། མར་ཟག་འགྲོ་ཡ་གི་ཉེན་ཁ་ཡོ་རོ་བ། མགོ་སྦྲེལ་བྱས་ནས་འོ་ད་དེ་འདྲའི་གི་ལམ་རིམ་འཆད་པ་ལ་དེ་འདྲའི་ཉེན་ཁ་གའི་ཡོ་མ་རེད་གསུངས་རེད། དེ་ཡིན་ཙང། འཆད་པ་ལ་མི་ཐེར་བས། ཐམས་ཅད་ཀྱིས་ལག་ལེན་ལ་ཅི་ཐེབས་ཐེབས་དང། སྦྱིན་བདག་འདས་གསོན་ལའང་སྐྱབས་འཇུག་དགོས་གསུངས། ད་ད་ལྟ་ཡིན་ན་ཡང་པས། འོ་ད། སྦྱིན་པའི་བདག་པོས་གཙོས་པའི། འོ་ད། སེམས་ཅན་འདས་གསོན་ཚང་མ་ལོག་ལ། ཐུགས་སྨོན་གནང་ཡས་དེ་གལ་ཆེན་པོ་ཡོག་རེད། ལམ་རིམ་པས། ཐོས་པ་གནང་གིན་གནང་གིན་འཆད་ཉན་གནང་གིན་གནང་གིན། དེ་ཚུལ་པས་ཐུགས་སྨོན་གནང་ཡ། བསྟན་པ་རྒྱས་པ་འགྲོ་བ་བདེ་བ། འོ་ད། འོ་ད་དེ་འདྲས་ཀྱི་པས་ཐུགས་སྨོན་གནང་རྒྱུ་དེ་གལ་ཆེན་པོ་རེད་བ། ཐུགས་སྨོན་མཚམས་ཆད་ལྷག་པར་དུ་ཡང་པས་དགེ་འདུན་གྱི་པས་ཐུགས་སྨོན་ཟེར་ཡས་དེ། མཐུ་ཆེན་པོ་ཡོག་རེད། རེ་བ་ད། དེ་ཡིན་དུས་གང་ལ་བི་གའི་བསྟན་པ་རྒྱས་པ་འགྲོ་བ་བདེ་ཡ་ལ་བས་ཐུགས་སྨོན་གནང་ཡ། སྦྱིན་བདག་འདས་གསོན་ལའང་སྐྱབས་འཇུག་དགོས་གསུངས་ནས་ལམ་རིམ་གསུམ་གྱི་དབུ་ནས་ལུང་ཅུང་ཟད་རེ་གནང་ནས་གྲོལ། ད་ཉིན་དང་པོ་དེ་དང་ཉིན་གཉིས་པར། བླ་མ་རིན་པོ་ཆེའི་ཞལ་ནས་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་གསུང་ལས། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་རྒྱལ་སྲས་དམ་པ་རྣམས་ཀྱིས་བསྔགས་པའི་ལམ་སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་དེ་ཇི་ལྟར་ནུས་བཞིན་བདག་གིས་བཤད་པར་བྱ་ཞེས་གསུངས་པ་ལྟར། རྒྱལ་བའི་གསུང་རབ་ཐམས་ཅད་ཀྱི་སྙིང་པོའི་བཅུད་བསྡུས་པ་ལྟ་བུ། སྐྱེས་བུ་ཆུང་ངུའི་སྐབས་ངན་སོང་ལས་ཡིད་འབྱུང་བའི་ངེས་འབྱུང་དང། འབྲིང་གི་སྐབས་འཁོར་བ་མཐའ་དག་ལས་ཡིད་འབྱུང་བའི་ངེས་འབྱུང་སོགས་ཀྱང་ལམ་གྱི་རིམ་པ་འདི་ལྟ་བུ་ལ་མ་བརྟེན་ན་མི་འབྱུང་ཞིང། རྒྱལ་སྲས་དམ་པ་རྣམས་ཀྱིས་བསྔགས་པའི་ལམ་བྱང་ཆུབ་སེམས། མི་འབྱུང་བས་སངས་རྒྱས་ཐོབ་པ་ལ་ལམ་གྱི་གཙོ་བོ་དེ་གསུམ་རྒྱུད་ལ་སྐྱེ་དགོས། དེ་གསུམ་རྒྱུད་ལ་སྐྱེ་བ་ལམ་རིམ་ལ་བརྟེན་དགོས་པས་དེས་ན་ཐོག་མར་ཀུན་སློང་ལ་བདག་གིས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་དེ་ཡི་ཆེད་དུ་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པའི་ཉམས་ཁྲིད་ཞུས་ནས་ཉམས་སུ་ལེན་སྙམ་པ་སོགས་ཀུན་སློང་དང་ཀུན་སྤྱོད་ཐམས་ཅད་ལེགས་པར་གསལ་བཏབ་ནས་གསན་པར་ཞུ། དེ་ཡང་གང་གསན་པར་བྱ་བའི་ཆོས་ནི། སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་ཀྱི་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། ཤིང་རྟ་ཆེན་པོ་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀྱི་ལམ་སྲོལ། དཔལ་མཉམ་མེད་ཇོ་བོ་ཆེན་པོ་དང་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་སྙིང་པོའི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་གྱི་རིམ་པར་བསྒྲིགས་པ་བྱང་ཆུབ་ལམ་གྱི་རིམ་པའི་ཉམས་ཁྲིད་མདོར་བསྡུས་སུ་འཆད་པ་ལ། དེ་ལ་ས་བཅད་ཀྱི་དབང་དུ་བྱས་ན་དངོས་གཞི་ས་བཅད་གཅིག་བཞི་རེད་བཞག། ད་ས་བཅད་ཟེར་ཡ་དེ་གལ་ཆེན་པོ་རེད་བ་ལ། བི་གེ། དཔེ་ཆ་གཟིགས་པའི་སྒང་ལ། ཡ་མ་མ་འཁྲུག་ཡ་འདྲ་བོ་དང། འོ་ད་དེ་ནི། ལ། ད་ས་བཅད་ཟེར་ཡ་དེ་གལ་ཆེན་པོ་ཡོད་རེད། དེ་ནི། ས་བཅད་ཀྱི་དབང་དུ་བྱས་ན་དངོས་གཞི་ས་བཅད་གཅིག་གི་གཞིར་བཞག། དེའི་སྟེང་ནས་ལམ་གྱི་རིམ་པའི་ངོ་བོ་ངེས་པ་གྲངས་ངེས་པ་གོ་རིམ་ངེས་པར་བྱས་ནས་ས་བཅད་འདིའི་ནང་དམིགས་སྐོར་འདི། གསུང་བཤད་བླ་མའི་གསུང་བཤད་འདི་ལྟར། ཨ་ནི་ལུང་དང་རིགས་པ་འདི་དང། གཏམ་རྒྱུད་འདི་དང། མན་ངག་འདི་ཡོད་ཅེས་ངེས་པར་བྱས་ནས་སྒོམ་དགོས་ཀྱི་ས་བཅད་མེད་པར་གང་བྱུང་བྱུང་དུ་བསྲེས་ནས་ཉན་ཅིང་བསྒོམ་ན་རྒྱུད་ལ་ཕན་ཐོགས་དཀའ་བ། དཔེར་ན་ཇ་མར་དང་ཚྭ་བུལ་སོགས་སྣོད་སོ་སོར་མེད་པར་བསྲེས་ནས་འཇོག་ཅིང་ལོངས་སྤྱོད་པ་བཞིན་ནོ།

སྒྲུབ་པ་དང། དེ་ཡིན་དུས་གང་ལ་བྱེད་ཙང། ས་བཅད་སོ་སོ་སོ་སོའི་ཐོག་ལ་བི་ཀའི། ཨ་ནི། བི་ཀའི་མ་འཁྲུགས་པར་བྱས་ནས་མ་བསམ་མནོ་བཏང། དཔྱད་སྒོམ་བྱས་པའི་སྒང་ལ་མ་འཁྲུགས་པར་བྱས་ནས་བྱེད་དགོས་རེད། དེ་རེད། ས་བཅད་མེད་པ་ལ་བི་ཀའི་བྱ་རོག་གི་ཚང་ལྟ་བུར་བྱེད་དགོས། བྱ་རོག་གི་ཚང་དེ་ཚོ་མགོ་དང་གཞུག་དང་གང་ཡང་ཡོད་མ་རེད་བ་ཤིང་དུམ་པ་ཕར་བཞག་ཚུར་བཞག་བསྡུ་བྱེད་པའི་ཚང་མགོ་འདི་ནས་རེད་གཞུག་འདི་ནས་རེད་ཟེར་གང་ཡང་ཡོད་མ་རེད་བ་ད་ཤིང་དེ་ཚོ་ཕར་འོ་དེ་འདྲ་བོ། མ་འཁྲུགས་པ་ས་བཅད་མ་འཁྲུགས་པ་བྱས་ནས་བསམ་བློ་གཏང་དགོས་རེད་གསུངས། གོ་ས་བཅད་དེ་ཡོད་པ་ཡིན་ན་པོད་ཆེན་པོ་པའི་ཤོག་གུ་སྟོང་ཕྲག་ལོན་པ་ཅིག་ཡིན་པ་ཡིན་ན་ཡང་ས་བཅད་ནང་ལ་ཚུར་བསྡུས་ཡོང་ན་ཉུང་ཉུང་རྡོག་རྡོག་རྡོག་རྡོག་བྱས་ནས་བསྡུས་ཐུབ་ཡ་ཡོད་རེད་བ་ལ་བསམ་བློ་བཏང་ཡོང་དུས། དེ་མེད་ན་ཤོག་གུ་སྟོང་ཕྲག་བློ་ལ་ཟིན་དགོས་ན་དཀའ་ལས་ཁག་པོ་རེད་བ། ལོ་གཅིག་ལོ་གསར་འགོར་འགྲོ་རེད་བ་ད། རེད་བ་ད། བྱས་ཙང་ས་བཅད་ཀྱི་ཐོག་ནས་བྱེད་ཀྱི་ཡིན་ན་དེ་དོན་ཆ་ཚང་འདྲ་བོ་ཅིག་རྡོག་རྡོག་བྱས་ཐུབ་ཡ་ཡོད་བ་རེད། འདི་ནི། འདི་ནི། དེ་ཡང་འདི་ནི། ལམ་རིམ་ཆེ་ཆུང་གི་ས་བཅད་སོགས་མང་ཡང། རང་གང་གི་སྟེང་ནས་ཐོབ་པའི་ས་བཅད་གཞིར་བྱས་ནས། སོ་སོའི་ད་ས་བཅད་སྤྱིར་བཏང་མང་པོ་ཡོད་པ་རེད་སོ་སོའི་ལམ་རིམ་པའི་ག་རེ་གི་སྟེང་ནས་པའི་ཐོབ་བསྡད་ཡོད་པ་དེ་གཞི་བཞག་བྱས་ནས། རང་ཐོབ་པའི་ས་བཅད་གཞི་བཞག་བྱས་ནས་སྐྱོང་དགོས། ད་ལམ་བདག་གི་སྐྱབས་རྗེ་བླ་མ་རིན་པོ་ཆེའི་ཕྱག་བཞེས་མྱུར་ལམ་གཙོར་བཟུང་ཐོག་མན་ངག་དུ་མས་བརྒྱན་པའི་ས་བཅད་དེ་སྔོན་ཡི་གེར་འཁོད་པ་མེད་ཀྱང་ཁོ་བོས་ནན་ཏན་གྱིས་ཚོགས་སུ་ཞུས་པ་དང། སྒེར་དུ་བཅར་ནས་ཞུ་བ་སོགས་ཀྱིས་བརྩོན་པ་ཆེན་པོས་ཕྱོགས་གཅིག་ཏུ་བསྒྲིགས་ནས་ཡི་གེར་འཁོད་པ་འདི་བཞིན། རྒྱས་བསྡུས་འཚམས་ཤིང་མྱོང་བ་འདོན་ལུགས་ཀྱི་ཁྱད་ཆོས་གཞན་དང་མི་འདྲ་བའི་གནད་མང་དུ་ཡོད་པས་དེའི་སྟེང་ནས་ད་ཞུས་ན། དེ་ལ། དཔལ་ནཱ་ལེནྡྲའི་ད་མཁས་པ་ཟེར་ཡ་དེ། དཔལ་ནཱ་ལེནྡྲའི་མཁས་པ་རྣམས་ཀྱིས་སློབ་དཔོན་གྱི་ངག་བཏགས་པ་བསད་དེ། ད་དཔལ་ནཱ་ལེནྡྲ་ཟེར་འདི་སྔོན་ཤཱ་རིའི་བུའི་འཁྲུངས་ས། འཁྲུངས་སར་ཆོས་རྒྱལ་མྱ་ངན་མེད་ཀྱིས་ཐེག་ཆེན་གྱི་གླེགས་བམ་བཞུགས་པའི་གཙུག་ལག་ཁང་ཆེན་པོ་ཞིག་བཞེངས། ནཱ་ལེནྡྲ། ས་ཆ་དེ་ལ། དེར་ཐེག་ཆེན་གྱི་སློབ་དཔོན་ལྔ་བརྒྱ། མཐོ་བཙུན་སྐུ་མཆེད། ཀླུ་སྒྲུབ་ཡབ་སྲས་སོགས་ཀྱིས་ཐེག་ཆེན་གྱི་ཆོས་འཆད་ཉན་གྱི་སྒོ་ནས་ཤིན་ཏུ་རྒྱས་པར་མཛད་པ། རྒྱ་གར། དགེ་འདུན་གྱི་སྡེ་རྣམས་ཀྱི་ནང་ནས་མཆོག་ཏུ་གྱུར་པ་ཡིན་འདུག། དཔལ་ནཱ་ལེནྡྲ་ཟེར་ཡ་དེ་ད། སྔོན་གྱི་པའི་རྒྱ་གར་གྱི་པའི་དགོན་པ་པའི་འཆད་ཉན་ཡོད་ས་གི་པའི་དགོན་པ་ཆེ་ཤོས་འདྲ་བོ་དེ་རེད། དེ་ནི། འོ་ད་དེའི་དེ་ནི་མཁས་པ་ཚོ་གི། དེ་གི་མཁས་པ་རྣམས་ནི། ཨ་ནི་སློབ་དཔོན་གྱི་ངག་དག་པ་དང་ད་ཆོས་བཤད་པའི་སྒང་ལ། ཆོས་འཆད་ཉན་བྱེད་པའི་སྒང་ལ་རུ་ད་གཟབ་བྱེད་དེ་སློབ་དཔོན་གྱི་ངག་དག་པ་དང་སློབ་མའི་རྒྱུད་དག་པ། ཤེས་བྱའི་ཆོས་དག་པ་སྟེ་དག་པ་གསུམ་གྱི་སྒོ་ནས་འཆད་ལ་ཟེར། ད་སློབ་དཔོན་གྱིས་མར་གསུངས་པའི་སྒང་ལ་ངག་པའི་སྒྲ་དག་འབྲུ་གསུམ་གསལ་བྱེད།